ད་ལྟ་རེ་ད་ལྷག་མཐོང་ལ་ཚོགས་ལམ་སྦྱོར་ལམ་བདེན་པ་མངོན་པར་རྟོགས་པའི་ལམ་བྱས། ད་ཚོགས་ལམ་དེ་མང་པོ་ཞེ་དྲག་མི་འདུག་བ་ག་རེ་རེད་ཟེར་ན་ཚོགས་ལམ་གྱི་སྐབས་སུ་དྲན་པ་ཉེར་བཞག་གཙོ་བོ་བསྒོམ་པ་བྱེད་ཀྱི་རེད་ཟེར་བ་རྩ་བ་བྱས་ན། ཞི་གནས་གྲུབ་པར་གྱུར་པ་ཡིས་དྲན་པ་ཉེར་བཞག་བསྒོམ་པར་བྱ། ལུས་ཚོར་སེམས་དང་ཆོས་རྣམས་ལ་མཚན་ཉིད་གཉིས་སུ་ཡོངས་བརྟགས་པས་ཤེས་རབ། ཐོས་སོགས་ལས་བྱུང་བའོ། གཞན་ནི་འབྲེལ་དང་དམིགས་པ་ལས། ད་འདི་སྐད་བཤད་འདུག་གང་ལགས། ཞི་གནས་གྲུབ་པར་གྱུར་པ་ཡིས་དྲན་པ་ཉེར་བཞག་བསྒོམ་པར་བྱ། ལབ་འདུག་གང་ལགས། ད་དབུགས་འབྱུང་རྔུབ་ལ་དམིགས་པས་ཞི་གནས་གྲུབ། ཞི་གནས་བསྒྲུབ་ཚར་བའི་རྗེས་ལ། ད་དམིགས་པ་འདི་ཕར་བརྗེ་པོ་བརྒྱབ་བྱས། དེ་ནས་དྲན་པ་ཉེར་བཞག་བསྒོམ་དགོས་རྒྱུ་རེད། ད་ཚོགས་ལམ་གྱི་རྟོགས་པ་རྒྱུད་ལ་སྐྱེ་འགྲོ་གི་ཡོད་རེད་བ། ད་ཞི་གནས་ཐོབ་ཚར་བའི་རྗེས་ལ་ཚོགས་ལམ་གྱི་གནས་སྐབས་སུ་དབུགས་འབྱུང་རྔུབ་ལ་དམིགས་པའི་ཞི་གནས་དེ་གི་དམིགས་པ་བརྗེ་པོ་བརྒྱབ་ནས་དྲན་པ་ཉེར་བཞག་བསྒོམ་དགོས་རེད། ད་དྲན་པ་ཉེར་བཞག་ལབ་ན་རོ། དྲན་པ་ཉེར་བཞག་བསྒོམ་པར་བྱ། ལུས་ཚོར་སེམས་དང་ཆོས་རྣམས་ལ་མཚན་ཉིད་གཉིས་སུ་ཡོངས་བརྟགས་པས་ལབ་ན། དེ་ནས་ང་ཚོ་བྱས་ན་ལུས་ཚོར་སེམས་ཆོས་ལུས་ཚོར་སེམས་ཆོས་བཞི་པོ་གང་རུང་ལ་དམིགས་ནས་རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་གཉིས་གཉིས་སུ་བརྟགས་ནས་བསྒོམ་པའི་དྲན་པ་དང་ཤེས་རབ་གང་རུང་གིས་བསྡུས་པའི་ད་ཕར་ཕྱིན་བྱས་པ་ཡིན་ན་ནི་ལམ་ཞུགས་ཀྱི་མཁྱེན་པ་དྲན་པ་ཉེར་བཞག་གི་མཚན་ཉིད་རེད་བ། ད་དེ་ལ་ལུས་དྲན་པ་ཉེར་བཞག་སེམས་ཚོར་བ་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག་ཆོས་དྲན་པ་ཉེར་བཞག་བྱས། ད་འདི་ཚང་མ་འོག་ལ་ཡང་བྱང་ཕྱོགས་སོ་བདུན་སྐབས་དུ་གསལ་པོ་ཡོང་གི་རེད། ད་ལྟ་དམིགས་ཡུལ་དེ་ལུས་ཚོར་སེམས་ཆོས་བཞི་ལ་རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་གཉིས་གཉིས་སུ་བརྟགས་པས་ལབ་འདུག་གང་ལགས་རང་གི་མཚན་ཉིད་ལབ་ན་ལུས་ཁོ་རང་གི་ངོ་བོ། སྤྱིའི་མཚན་ཉིད་ལབ་ན་མི་རྟག་སྡུག་བསྔལ་སྟོང་པ་བདག་མེད། རང་གི་མཚན་ཉིད་ལབ་ན་ཚོར་བ་ཁོ་རང་ངོ་བོ་ཉམས་སུ་མྱོང་བའི་རྣམ་པ་ཅན་བཟོ་འདྲ་ཅིག་ཡིན་པ་བདེ་བ་སྡུག་བསྔལ་བཏང་སྙོམས་གསུམ་ཉམས་སུ་མྱོང་བའི་རྣམ་པ་ཅན་ཡིན་པ་ལ་སྤྱིའི་མཚན་ཉིད་མི་རྟག་སྡུག་བསྔལ་སྟོང་པ་བདག་མེད། ད་སེམས་ལབ་དུས་རྣམ་པར་ཤེས་པ་རེད་བ། རྣམ་པར་ཤེས་པ་རེད། མིག་གི་རྣམ་པར་ཤེས་པ་ནས་ཡིད་ཀྱི་རྣམ་པར་ཤེས་པའི་བར་དུ་དྲུག། དྲུག་ལ། དྲུག་དེ་རྣམ་པར་སེམས་རང་གི་ངོ་བོ། དེའི་སྟེང་དུ། སྤྱིའི་མཚན་ཉིད་ལ་མི་རྟག་སྡུག་བསྔལ་སྟོང་པ་བདག་མེད་བཞི། ད་ཆོས་ཟེར་དུས་གང་ལགས་ཆོས་ཟེར་དུས་འདུས་བྱས་འདུས་མ་བྱས་ཀྱི་ཆོས་ཐམས་ཅད་འདི་ན་ཡོད། ད་ཆོས་ཟེར་དེའི་ནང་ལོགས་ལ། ལུས་དང། དེ་ནས་ཚོར་བ་དང། ད་སེམས་ལས་གཞན་པའི་སེམས་བྱུང་ཚང་མ་དང་ལྡན་མིན་འདུ་བྱེད་ཚང་མ་ཆོས་ནང་ལ་ཡོད་རེད། རྟག་པ་ཚང་མ་ཆོས་ནང་ལ་ཡོད་རེད། ད་ཆོས་ཀྱི་སྟེང་དུ་རང་གི་མཚན་ཉིད། ད་ཆོས་ཡིན་ན་རང་གི་ངོ་བོ་འཛིན་པ་ཆོས་ཀྱི་མཚན་ཉིད་བཟོ་འདྲ་ཅིག་རེད། ཆོས་ངོ་བོ་བསམ་བློ་བཏང། སྤྱིའི་མཚན་ཉིད་ལ་མི་རྟག་པ་བསམ་བློ་བཏང་ཡ་ཡོད་མ་རེད། སྡུག་བསྔལ་བ་པ་ཤེས་བསམ་བློ་བཏང་ཡ་ཡོད་མ་རེད། སྟོང་པ་བདག་མེད་གཉིས་རེད་ཁོའི་སྟེང་དུ། ཁོ་མི་རྟག་པ་མ་རེད་བ།

ལམ་བདེན་གྱི་རྣམ་པ་སུམ་ཅུ་སོ་བཞི་བཤད་པའི་སྐབས་ལ་སྡུག་བསྔལ་བདེན་པ་རང་སྤྱི་མཚན་ཉིད་ཀྱི་སྒོ་ནས་ལྔ། ཀུན་འབྱུང་བདེན་པ་སྤང་གཉེན་གྱི་སྒོ་ནས་བརྒྱད། ལམ་བདེན་དམ་བཅའ་འཐད་སྒྲུབ་ཀྱི་སྒོ་ནས་བདུན། འགོག་བདེན་ཕན་ཡོན་གྱི་སྒོ་ནས་བཅུ་དྲུག་བཤད་པའི་སྐབས་ཀྱི་རང་སྤྱི་མཚན་ཉིད་ཟེར་དེ་ལོག་ག་རེད། སྡུག་བསྔལ་བདེན་པ་རང་སྤྱི་མཚན་ཉིད་ཀྱི་སྒོ་ནས་ཞེས་ཟེར་གྱི་རང་གི་མཚན་ཉིད་དེ། མི་རྟག་སྡུག་བསྔལ་སྟོང་པ་བདག་མེད་དེ་རེད་སྤྱི་ཡི་མཚན་ཉིད་བདེན་པར་གྲུབ་པས་སྟོང་པ་དེ་རེད། ཧ་གོ་གི་རེད་ད་འདི། ཡང་དེ་བསམ་བློ་བཏང་ད་འདི། ང་ཚོ་ལྟ་བ་བཀར་བཏགས་ཕྱག་རྒྱ་བཞི་ནང་ལ་དཔེ་ཡག་པོ་ཡོད་རེད། དཔེར་ན། འདུ་བྱེད་ཐམས་ཅད་མི་རྟག་པ། བ། ངུ། འདུ་བྱེད་ཐམས་ཅད་མི་རྟག་པ། འདུ་བྱེད་ཐམས་ཅད་མི་རྟག་པ་དེ་འདུ་བྱེད་ཐམས་ཅད་ཀྱི་རང་གི་མཚན་ཉིད་རེད། ཨོ། ད་འདུ་བྱེད་ཚང་མ་མི་རྟག་པ་རེད་མ་གཏོགས་གཞན་པ་ཚང་མ་མི་རྟག་པ་མ་རེད་བ། ཟག་བཅས་ཐམས་ཅད་སྡུག་བསྔལ་བ་འདི་ཟག་བཅས་ཁོ་རང་གི་ཁྱད་ཆོས་རེད་མ་གཏོགས་མཚན་ཉིད་རེད་མ་གཏོགས་གཞན་པ་ལ་ཡོད་མ་རེད་ད་ཟག་མེད་ལ་ཡོད་མ་རེད། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་འདི་ཚང་མ་ལ་ཡོད་པ་ཡིན་ཙང་སྤྱིའི་མཚན་ཉིད་སྟོང་པ་དང་བདག་མེད་འདི་རེད་རང་གི་མཚན་ཉིད་ནི་མི་རྟག་མི་རྟག་པ་དང་སྡུག་བསྔལ་བ་འདི་རེད། ཡང་ཁོ་རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་ལབ་དུས་སྒང་ལ། སྐབས་ཐོབ་ཀྱི་གོ་སྟངས་ལོག་ག་ལོག་ག་ཡོང་གི་འདུག་བ། འདུ་བྱེད་ཐམས་ཅད་མི་རྟག་པ་ལབ་ན་མི་རྟག་པ་ཁོ་རང་རང་གི་མཚན་ཉིད་རེད། ཟག་བཅས་ཐམས་ཅད་སྡུག་བསྔལ་བ་ལབ་ན་ཁོ་རང་གི་རང་གི་མཚན་ཉིད་རེད། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་དང་མྱ་ངན་ལས་འདས་པའི་ཞི་བ་ཟེར་བ་འདི་ད་ཚང་མའི་སྟེང་དུ་ཡོད་རེད་བ། ད་ཚང་མའི་སྟེང་དུ་ཡོད་རེད་བ་ད་དངོས་གནས་བྱས་ན། འདིའི་སྐབས་སུ། ང་ཚོ་ལ་ན།

བདག་མེད་བསྒོམས་པ་ལ་བརྟེན་ནས་ཞི་བ་མྱང་འདས་ཐོབ་པ་དེ་འབྲས་བུའི་གནས་ཚུལ་གཞི་ལམ་འབྲས་གསུམ་གྱི་གནས་ཚུལ་ཡོད་ལབ་དུས་སྒང་ལ་གཞི་ལམ་འབྲས་གསུམ་གྱི་རྣམ་གཞག་བསྟན་གྱི་ཡོད་པའི་བཟོ་འདྲ་ཞིག་འདུག་འོ་དེ་ཡིན་ཙང་ད་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་མྱ་ངན་ལས་འདས་པའི་ཞི་བ་ལབ་ན་ད་ཆོས་ཐམས་ཅད་ཀྱི་སྟེང་དུ་བདག་མེད་བསྒོམས་པ་ལ་བརྟེན་ནས་མྱང་འདས་ཐོབ་ཀྱི་ཡོད་པ་དེ་ཚང་མའི་སྟེང་དུ་ཡོད་རེད་པ་ད། འོ་ད་བུམ་པ་བདག་མེད་བསྒོམས་པ་ལ་བརྟེན་ནས་མྱང་འདས་ཐོབ་པའི་ཡོད་ད་དེ་ལ་སོགས་པའི་དེ་ནས། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ། དེ་བསྒོམས་པ་ལ་བརྟེན་ནས་མྱ་ངན་ལས་འདས་པའི་ཞི་བ་ལ་དུ་རྟག་དག་ལས་གྲུབ་བོ། ཨོ་ད་འོ་འདི་རེད་ད་གང་ཆེ། དྲན་པ་ཉེར་བཞག་ད་དྲན་པ་ཉེར་བཞག་ལབ་ན་དྲན་པ་དང་ཤེས་རབ་གང་རུང་གིས་བསྡུས་པའི་ལམ་ཞུགས་ཀྱི་མཁྱེན་པ་དེ་རེད་ད་དྲན་པ་དེ་གིས་དམིགས་པ་དང་རྣམ་པ་དྲན་པ་བྱས་ཤེས་རབ་དེ་གིས་འབྱེད་པ་བྱས་ཨོ་ད་འདི་ཚོགས་ལམ་གྱི་སྐབས་སུ་བསྒོམ་གྱི་རེད་བསྒོམ་དགོས་ཡ་འདི། དེ་ནས། མི་གཙང་བ་ལ་གཙང་བ་དང་སྡུག་བསྔལ་ལ་བདེ་བ་དང་མི་རྟག་པ་ལ་རྟག་པ་དང་མ་རེད། ལུས་མི་གཙང་བ་ལ་གཙང་བ་དང་སྡུག་བསྔལ། ཚོར་བ་དེ་སྡུག་བསྔལ་ཡིན་པ་ལ་བདེ་བ་ལྟ་བ་དང་སེམས་རྟག་པ་མི་རྟག་པ་ཡིན་པ་ལ་རྟག་པ་ལྟ་བ་དང་ཆོས་བདག་ཏུ་མེད་པ་ལ་བདག་ཏུ་གྲུབ་པ་ལྟ་བ་བཞིའི་གཉེན་པོ་ལ་དེ་ནས།

པའི་རྟག་པ་འདུས་བྱས་འདུས་མ་བྱས་ཀྱི་ཆོས་གནས་ཚུལ་ཆ་ཚང་ཡོད་པ་ཡིན་ཙང་རྟོགས་དཀའ་ཤོས་དེ་རེད། དེ་ནི་རྟོགས་དཀའ་ལོས་ཀྱི་རིམ་པའི་སྒོ་ནས་རིམ་པ་བཞིན་དུ་སྐྱེ་གི་རེད་ཟེར་བ། དྲན་ཉེ་དེ་ཕྱིན་ཅི་ལོག་བཞིའི་གཉེན་པོ་རེད་ཕྱིན་ཅི་ལོག་གི་གཉེན་པོ་བཞི། ད་འདི་ནས་ཆོས་དྲན་ཉེར་བཞག་པ་སྤྱི་ལ་དམིགས་པ་ལབ་ནས་ཏེ། དེ་དག་ལ་ནི་མི་རྟག་དང་སྡུག་བསྔལ་སྟོང་དང་བདག་མེད་ད་ལབ་དུས་སྒང་ལ་ཚོགས་ལམ་གྱི་སྐབས་སུ། དྲན་པ་ཉེར་བཞག་སྤྱི་ལ་དམིགས་ལབ་དུས་སྒང་ལ་ཆོས་དྲན་པ་ཉེར་བཞག་གཅིག་པུ་མིན་པར་བྱས། ལུས་དང་ཚོར་བ་དང་སེམས་དང་ཆོས་ཚང་མ་དྲིལ་དྲིལ་བཏང་ནས་དེ་ནི། མི་རྟག་སྡུག་བསྔལ་སྟོང་པ་བདག་མེད་བཞི་སྒོམ་གྱི་ཡོད་ད་ཁོས། རོ་ཡ། ད་གང་བྱེད། རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་གཉིས་གཉིས་སུ་བརྟགས་ནས། གཙོ་བོ་འདི། དང་པོ་འདི་དག་ལུས་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག་མ་རེད་མ་རེད་ལུས་དྲན་པ་ཉེར་བཞག་ཚོར་བ་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག་ཆོས་དྲན་པ་ཉེར་བཞག་བསྒོམ། བསྒོམས་ནས་རེད་བ་ཡ། བསྒོམས་ནས། ཡིན་ན་ཡང། གང་ཟག་གཅིག་ནི་མེད་འགྲོ་ད་གང་ཟག་གཅིག་ནི་དེ་ནས་ད་ཚང་མ་ཡ། བློ་གཅིག་གིས་ད་བསྒོམ་ཐུབ་ཀྱི་ཡོད་མ་རེད། དྲན་པ་ཉེར་བཞག་བཞི་ཀ་ལ། དེ་ནས་མི། ར། རང་གི་མཚན་ཉིད་དང་སྤྱིའི་མཚན་ཉིད་གཉིས་གཉིས་སུ་བརྟགས་ནས་བསྒོམ་པ་བྱེད་ཀྱི་རེད་ཟེར་བ་ད། ར། དེ་ནི་ཆོས་དྲན་ཉེར་བཞག་པ་ལབ་ན་གཙོ་བོ་ཆོས་དྲན་པ་ཉེར་བཞག་འདྲ་བ་ལ་སོང། དེ་ལྟར་བསྒོམས་པའི་རྣལ་འབྱོར་པ་དེ་ནི་ཆོས་དྲན་པ་ཉེ་བར་བཞག་པ་སྤྱི་ལ

ད་ཁོའི་སྒོམ་པའི་ཉམས་ལེན་གཙོ་བོ་དེ་དྲན་པ་ཉེར་བཞག་དེ་རེད་ཟེར་བ་ད། ད། མ་གཞི་ད་འོག་ལ་ཡོང་གི་རེད་སྤྱི་བཏང་བྱེ་བྲག་སྨྲ་བས་ཀྱི། རོ་བ་འདི་ཚོགས་ལམ་རོ་བ་ཚོགས་ལམ་རེད་ད་ཚོགས་ལམ་སྐབས་འདི་དངོས་སུ་བསྟན་པའི་ཚོགས་ལམ་ཟེར་དེ་རེད་ད། བྱེ་བྲག་སྨྲ་བ་ཁོ་རང་གི། ཚོགས་ལམ་འདི་ལམ་མ་ཡིན་ལབ་པ་ད། ཚོགས་ལམ་ཚོགས་ལམ་དང་སྦྱོར་ལམ་འདི་ལམ་མ་རེད་ཟེར། ཚོགས་ལམ་དེ་ལམ་ལ་འཇུག་པའི་སྒོ་རེད། སྦྱོར་ལམ་ལས་ལམ་ལ་འཇུག་པའི་སྦྱོར་བ་དེ་རེད། ལམ་ལ་འཇུག་པའི་སྒོ་དང་ལམ་ལ་འཇུག་པའི་སྦྱོར་བ་དངོས་དེ་ལམ་མ་རེད། ལམ་ཡིན་ན་མཐོང་ལམ་ཡིན་དགོས། ད་མཐོང་ལམ་ནས་འགོ་ཚུགས་དགོས། མཐོང་ལམ་སྒོམ་ལམ་མི་སློབ་ལམ་གསུམ་གང་རུང་ཡིན་པས་ཁྱབ་པས་ད། ད་ཚེ་མ་འདི་དུས་ཀྱི་མི་སེར་ནང་ཚོགས་ལམ་དང་སྦྱོར་ལམ་ཡང་ལམ་མ་ཡིན་མི་སློབ་ལམ་ཡང་ལམ་མ་ཡིན་ཁོ་འབྲས་བུ་རེད་གཅིག་དེ་སྦྱོར་བ་རེད། ལམ་དངོས་གནས་དེ་མཐོང་ལམ་དང་སྒོམ་ལམ་རེད་ལབ་ཡོད། ད་ཚོགས་ལམ་པ་དེ་ལམ་ཞུགས་གང་ཟག་ཡིན།

ད་ད་ག་ནང་བཞིན་བྱེ་བྲག་སྨྲ་བའི་ལུགས་ལ་ལམ་ཡིན་ན་ཤེས་པ་ཡིན་པས་ཁྱབ་ཀྱི་མ་རེད། ང་ཚོ་བྱས་ན་ས་ལམ་གཉིས་སུ་ཕྱེ་བའི་ས་ལམ་མཁྱེན་པ་མངོན་རྟོགས་རྣམས་དོན་གཅིག་རེད་བ། ཁོའི་ལུགས་ལ་ཁྱབ་ཀྱི་མ་རེད། ཟག་མེད་ཀྱི་སྡོམ་པ་དེ་ལམ་རེད་ཐོབ་པ་ལ་ལམ་ཡིན་གྱི་ཡོད་རེད་འདི་ཚང་མ་ལམ་རེད་དེ། མཁྱེན་པ་མ་རེད་ཤེས་པ་མ་རེད་ཡེ་ཤེས་མ་རེད་མངོན་རྟོགས་མ་རེད། མཁྱེན་པ་ཡིན་ན་ལམ་ཡིན་པས་ཁྱབ་ཀྱི་མ་རེད། སྟོབས་བཅུའི་གནས་དང་གནས་མ་ཡིན་པའི་མཁྱེན་པའི་སྟོབས་ཀྱི་ངོ་བོར་གྱུར་པའི་ཀུན་རྫོབ་ཤེས་པ་ཟེར་མཛོད་གནས་བདུན་པའི་སྐད་ཆ་རེད་འདི་ཚང་མ། མཁྱེན་པ་རེད་དེ་ལམ་མ་རེད། ད་ཡ་ག་རེ་ག་རེ་སླེབས་སོང་བྱེ་བྲག་སྨྲ་བའི་ལུགས་ལ། ས་ལམ་གཉིས་སུ་ཕྱེ་བའི་ས་ལམ་མཁྱེན་པ་མངོན་རྟོགས་རྣམས་དོན་གཅིག་མ་རེད། ལམ་ཡིན་ན་མཁྱེན་པ་ཡིན་པས་ཨ་ཁྱབ་ཞོག། ཨོ་དགོད་བྲོ་ཟག་མེད་ཀྱི་སྡོམ་པ་དང་ཐོབ་པ་ལ་སོགས་པ་དེ་དག་ལམ་ཡིན་ཀྱང། དེ་ནས་མཁྱེན་པ་མངོན་རྟོགས་མ་ཡིན་བྱས། ད་མཁྱེན་པ་ཡིན་ན་ལམ་ཡིན་པས་ཨ་ཁྱབ་མ་ཁྱབ་ཞོག། གནས་དང་གནས་མ་ཡིན་པའི་མཁྱེན་པའི་སྟོབས་ཀྱི་ངོ་བོ་གྱུར་པའི་ཀུན་རྫོབ་ཤེས་པ་ཆོས་ཅན་ཟེར་ཡོང་ད་ད་རྫུན་ནི་འདུན་པའི་སྐད་ཆ་རེད། གནས་དང་གནས་མ་ཡིན་པའི་མཁྱེན་པའི་སྟོབས་ཀྱི་ངོ་བོ་གྱུར་པའི་ཀུན་རྫོབ་ཤེས་པ་དེ་ཚོ།

ད་སྦྱོར་ལམ་གྱི་རང་བཞིན་ཆོས་ཀྱི་ཁྱད་པར་ལྡོག་ཆོས་གཞན་བསྟན་པའོ་བྱས། ཚོགས་ལམ་གྱི་སྐབས་སུ་ཆོས་དྲན་པ་ཉེར་གཞག་སྤྱི་ལ་དམིགས་པ་སྒོམ་པར་བྱེད་པ་དེ་ལས་དྲོ་བར་གྱུར་པ་འབྱུང་ངོ་བྱས། ཚོགས་ལམ་གྱི་སྐབས་སུ་ཆོས་དྲན་པ་ཉེར་གཞག་སྤྱི་ལ་དམིགས་པ་སྒོམ་པར་བྱེད་པ་དེ་ལས་སྦྱོར་ལམ་དྲོད་འབྱུང་བ་རེད། ཅི་ཡི་ཕྱིར་དྲོ་བར་གྱུར་པ་ཞེས་བྱ་ཞེ་ན། དྲོད་ལབ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི་མེའི་སྔ་ལྟས་སུ་གྱུར་པའི་ཕྱིར་དྲོ་བར་གྱུར་པ་དེ་ནི་བདེན་པ་བཞི། མ་རེད། མ་རེད། རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི་མེས་ལྔ་སྟེ་སུ་གྱུར་པའི་ཕྱིར། རྣམ་པར་མི་རྟོག་པའི་ཡེ་ཤེས་མཐོང་ལམ་རེད། མཐོང་ལམ་དེ་མེ་དང་འདྲ་བ་རེད་བ། མཐོང་སྤང་ཉོན་མོངས་དེ་བུད་ཤིང་ལ་དཔེ་བྱ། མཐོང་སྤང་ཉོན་མོངས་བུད་ཤིང་དང་འདྲ་བ་སྲེག་པར་བྱེད་མཁན་གྱི་མེ་དེ་རྣམ་པར་མི་རྟོག་པའི་ཡེ་ཤེས་མཐོང་ལམ་ཡིན་ཙང་མཐོང་ལམ་དེ་མེ་ཡིན་ཙང་ཁོ་གི་དྲོད་དེ་སྦྱོར་ལམ་དྲོད་ཀྱི་སྐབས་སུ་སླེབས་ཀྱི་ཡོད་པ་ཡིན་ཙང་དྲོད་ལབ་པ། དྲོ་བར་གྱུར་པ་དེ་ནི་བདེན་པ་བཞིའི་སྤྱོད་ཡུལ་ཅན་དང་ལབ་ན་སྦྱོར་ལམ་དྲོད་དེ། དེ་ནི་དམིགས་པ་དེ་བདེན་པ་བཞི་ག་ལ་དམིགས་ཀྱི་ཡོད་རེད། རྣམ་པ་མི་རྟག་སོགས་བཅུ་དྲུག་ཚང་བར་བསྒོམ་པ་ཡིན་ལབ་ན་རྣམ་པ་དེ་བདེན་བཞི་མི་རྟག་བཅུ་དྲུག་གི་རྣམ་པ་ཅན་རེད། དྲོ་བ་ཆུང་ངུ་དང་འབྲིང་དང་ཆེན་པོ་གསུམ་འཕེལ་བ་ལས་རྩེ་མོར་གྱུར་པ་འབྱུང་ལབ་དུས་སྒང་ལ་ད་དྲོད་སོགས་ཆུང་འབྲིང་ཆེན་པོ་གསུམ་རིམ་པ་བཞིན་དུ་བསྒོམ་པ་ལ་དེ་ནས་སྦྱོར་ལམ་རྩེ་མོ་འབྱུང་བ་རེད། ཅི་ཡི་ཕྱིར་རྩེ་མོར་གྱུར་པ་ཞེས་བྱ་ཞེ་ན་དགེ་བའི་རྩ་བ་གཡོ་བའི་རྩེ་མོ་ཡིན་པའི་ཕྱིར། དེ་ནི་དགེ་བའི་རྩ་བ།

ཉམས་ཡ་ཡོད་རེད་དེ་རྩེ་མོ་ཐོབ་པའི་སྐབས་ལ་ལོག་ལྟ་ལ་སོགས་པ་སྐྱེས་ནས་དགེ་བའི་རྩ་བ་ཆོད་ཐུབ་ཀྱི་ཡོད་མ་རེད་དྲོད་ཀྱི་སྐབས་སུ་དགེ་རྩ་ཆད་ཡ་མང་པོ་ཡོད་ད། དེ་དགེ་བའི་རྩ་བ་གཡོ་བའི་རྩེ་མོ་ཡིན་པའི་ཕྱིར། རྩེ་མོ་དེ་ཡང་དྲོ་བ་དེ་དང་འདྲ་བར་བདེན་བཞིའི་སྤྱོད་ཡུལ་ཅན་དང། རྣམ་པ་མི་རྟག་པ་ལ་སོགས་བཅུ་དྲུག་ཚང་བར་བསྒོམ་པ་ཡིན་ད། རྩེ་མོ་འདི་ཡང་དམིགས་པ་བདེན་བཞིའི་རྣམ་པ་ཅན་དང་རྣམ་པ་དེ་མི་རྟག་སོགས་བཅུ་དྲུག་གི་རྣམ་པ་ཅན་རེད། དྲོད་རྩེ་གཉིས་ཀ་དང་པོ་བདེན་པ་ལ་ཆོས་དྲན་པ་ཉེར་གཞག་ཉིད་ཀྱིས་རྣམ་པ་བསྟན་ཅིང། དྲན་པ་དྲན་པ་ཉེ་བར་བཞག་པ་གཞན་དག་གིས་ཀྱང་འཕེལ་བར་བྱེད་དོ། ལ་ལ། དྲོད་དང་རྩེ་མོ་གཉིས་ཀ་དང་པོ་འདི། འདི་ནི་ཆོས་དྲན་པ་ཉེར་གཞག་གཙོ་བོ་སྒོམ་གྱི་རེད། ད་དྲན་པ་ཉེར་གཞག་སྒོམ་དུས་སྒང་ལ་ད་གཙོ་བོ་སྡུག་བསྔལ་བདེན་པ་འདི་རེད་དོ། རེད་བ། ག་རེ་ཟེར་ན་མི་རྟག་སྡུག་བསྔལ་སྟོང་པ་བདག་མེད་བཞི་སྒོམ་དགོས་རེད་བ། འོ་དེ་ཡིན་ཙང་དང་པོ། དམིགས་པ་དེ་ལུས་དྲན་པ་ཉེར་བཞག་དང་ཚོར་བ་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག་ཆོས་དྲན་པ་ཉེར་བཞག་གི་ནང་ནས་ཆོས་དྲན་པ་ཉེར་བཞག་དེ་འགོ་ཚུགས་དགོས་ཟེར་ད་སྒོམ་ཡ་དེ། ཆོས་ལ་དམིགས་ནས་ད་འདི་ན་ཚང་མ་ཚང་བསྡད་ཡོད་ར་ད། ཆོས་དྲན་པ་ཉེར་བཞག་ལ་གཙོ་བོ་དམིགས་ནས་དྲན་པ་ཉེར་བཞག་གཞན་དག་གིས་ཀྱང་ལམ་གྱི་རྟོགས་པ་གོང་ནས་གོང་དུ་འཕེལ་བ་བྱེད་པ་ད་གཅིག་པ་རེད་ཟེར་བ་ད། འགྲིག་སོང་ང་ད་དེ།

འོ། དེ་ནང་བཞིན་དེ་འདྲས་ཀྱི་འཇིགས་སྐྲག་དེ་ལ་བཟོད་པས་ན་བཟོད་པ་ལ། དཔེར་ན། མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པ་འདི་གསུམ་ཡོད་རེ་བ། སྦྱོར་ལམ་གྱི་སྐབས་སུ་མི་སྐྱེ་བའི་ཆོས་ལ་བཟོད་པ་གཅིག། ཐེག་པ་ཆེན་པོ་ཡིན་ན། མཐོང་ལམ་གྱི་སྐབས་སུ་གཅིག་ས་བརྒྱད་པ་ཐོབ་པའི་སྐབས་གཅིག་ཡོད་རེ་བ། འདི་ག་ལ་བ་ལ་ན།

ཅིའི་ཕྱིར་བཟོད་པ་ཞེས་བྱ་ཞེ་ན་བདེན་པ་ལ་ཆེས་ཆེར་བཟོད་པའི་དོན་གྱིས་ནའོ། དེ་ལས་བཟོད་པ་ཆུང་འབྲིང་གཉིས་བདེན་པ་ལ་རྣམ་པ་གཏོད་ཚུལ་རྩེ་མོ་ལ་སྦྱར་བ་དེ་བཞིན་དུ་ཤེས་པར་བྱའོ། བཟོད་པ་ཆུང་ངུ་དང་འབྲིང་དེ་གཅིག་པ་རེ་དམིགས་པ་བདེན་བཞི་ལ་དམིགས་པ་གཅིག་པ་རྣམ་པ་བདེན་བཞི་མི་རྟག་སོགས་བཅུ་དྲུག་ཆ་ཚང་སྒོམ་མཁན་ལས། ད་ཆུང་ངུ་ནི་འགོ་ཚུགས་ཀ་ལས་ཁ་ཤོར་ཏེ་ང་ཚོ་ཆུང་ངུ་འདི་རེད་ད། ངས་ཁ་སང་ཁྱོད་ཀྱིས་བཤད་པ་འདི་རེད་ད་ཆུང་ངུ་འདི་ལ་གྲངས་ཀ་མང་པོ་བརྩི་དགོས་རེད། སྦྱོར་ལམ་བཟོད་པ་ཆུང་ངུ་གྱི་གྲངས་ཀ་དེ་ལ་བཞི་བརྒྱ་དགུ་བཅུ་གོ་བདུན་དང་བརྒྱ་དང་བཅུ་དགུ་གྲངས་ཀ་ཚད་གཉིས་ཡོད་རེད། བཟོད་པ་ཆུང་ངུ། མ་ནི་མ་ཆེན་པོ་ཆེན་པོ་ཆེན་པོ། བཟོད་པ་ཆུང་ངུ་འབྲིང་ཆེན་པོ་དང་བཟོད་པ་ཆེན་པོ་དེ་ལ་ལ་ཡི་ར། དེ་ལས་བཟོད་པ་ཆུང་འབྲིང་གཉིས་བདེན་པ་ལ་རྣམ་པ་གཏོད་ཚུལ་རྩེ་མོ་ལ་སྦྱར་བ་དེ་བཞིན་དུ་ཤེས་པར་བྱའོ། བཟོད་པ་ཆུང་འབྲིང། ཆེན་པོ་ཐམས་ཅད་ཆོས་དྲན་པ་ཉེར་བཞག་གིས་འཕེལ་བར་བྱེད་དོ། ལབ་ན་བཟོད་པ་ཆུང་ངུ་དང་འབྲིང་དང་ཆེན་པོ་ཚང་མ་གཙོ་བོ་ཆོས་དྲན་པ་ཉེར་བཞག་བསྒོམ་བྱས་རྟོགས་པ་དེ་འཕེལ་བར་བྱེད་ཀྱི་དྲན་པ་ཉེར་བཞག་བཞིའི་ནང་ལ་ལེགས་པར་དང་ཡང། དེ་ནས་ཀུན་འབྱུང་བདེན་པ་བསྒོམ་གྱི་མ་རེད་ལམ་བདེན་བསྒོམ་གྱི་མ་རེད་འགོག་བདེན་བསྒོམ་གྱི་མ་རེད་ཟེར་གྱི་ཡོད་ས་མ་རེད་ད་བྱས་ཙང་ན་ཁོ། དྲན་པ་ཉེར་བཞག་བཞིའི་ནང་ལ་གཙོ་བོ་ཆོས་དྲན་པ་ཉེར་བཞག་བསྒོམ་བྱས་འཕེལ་བར་བྱེད་ཀྱི་རེད།

ཁོ་གཉིས་དམིགས་པ་གཅིག་པ་ཡིན་ཙང་འདི་ནི་འགོ་བཙུགས་བྱས་ད། འདི་ལ་དམིགས་གྲུབ་པ་རེད་སྡུག་བསྔལ་བདེན་པ་ལ་གཙོ་བོ་དམིགས་ཀྱི་རེད་ཟེར་བ། བཟོད་པ་ཆེན་པོ་དེ། འདོད་པར་གཏོགས་པའི་སྡུག་བསྔལ་གྱི་ཡུལ་ཅན་ཡིན་ཏེ་ཆོས་མཆོག་ལ་ཉེ་བའི་ཕྱིར། བཟོད་པ་ཆེན་པོ་འདི་ནི་སྐད་ཅིག་མ་གཅིག་ཡིན་ལ་དེ་བཞིན་དུ་ཆོས་མཆོག་ཀྱང་སྐད་ཅིག་མ་གཅིག་ཡིན་ནོ། བཟོད་པ་ཆེན་པོ་འདི་སྐད་ཅིག་མ་གཅིག་རེད་ད་ག་ནང་བཞིན་སྦྱོར་ལམ་ཆོས་མཆོག་ཡང་སྐད་ཅིག་མ་གཅིག་རེད། ད་ཏག་ཏག་རེད་སོང་ཨ། ཨོ་ཡོ་ཡོ། ཆོས་མཆོག་ལ་ཉེ་བའི་ཕྱིར་བཟོད་པ་ཆེན་པོ་འདི་ནི་སྐད་ཅིག་མ་གཅིག་ཡིན་ལ་དེ་བཞིན་དུ་ཆོས་མཆོག་ཀྱང་སྐད་ཅིག་མ་གཅིག་ཡིན་ནོ། ངེས་འབྱེད་ཆ་མཐུན་ཐམས་ཅད་གཙོ་བོ་ཤེས་རབ་དང། ད། སྦྱོར་ལམ་ངེས་འབྱེད་ཆ་མཐུན་ཚང་མ་གཙོ་བོ་ཤེས་རབ་རེད། འཁོར་དང་བཅས་ན་ཕུང་པོ་ལྔ་ཡོད་དེ། ལབ་ན་ཁོའི་འཁོར་ལ་ཡང། རྣམ་པར་རིག་བྱེད་མ་ཡིན་པའི་བསམ་གཏན་གྱི་སྡོམ་པ་དེ་ནི་ཡོད་རེད། དེ་ཡིན་ན་གཟུགས་ཀྱི་ཕུང་པོ་ཡོད་གྲུབ་འདུག་པ། འཁོར་དང་བཅས་ན་ལབ་ཚར་བའི་རྗེས་ལ་འཁོར་ལབ་ཚར་བའི་རྗེས་ལ་ཁོ་དང་མཚུངས་པར་ལྡན་པའི་གཙོ་སེམས་ཡོད་ན་རྣམ་ཤེས་ཀྱི་ཕུང་པོ་རེད། ཚོར་བ་ཡོད་ན་ནི་ཚོར་བའི་ཕུང་པོ་རེད། འདུ་ཤེས་ཡོད་ན་ནི་འདུ་ཤེས་ཀྱི་ཕུང་པོ་རེད། ཏིང་ངེ་འཛིན་ཡོད་ན་ནི་འདུ་བྱེད་ཀྱི་ཕུང་པོ་རེད། ཟག་མེད་ཀྱི་སྡོམ་པ་དེ་འདྲ་ཡོད་ན་ནི་གཟུགས་ཀྱི་ཕུང་པོ་རེད་དེ་ནི་འཁོར་དང་བཅས་ན་ཕུང་པོ་ལྔ་ཡོད་རེད་ལབ་དགོས་འདི་རེད་ད། ངེས་འབྱེད་ཆ་མཐུན་ཐམས་ཅད་གཙོ་བོ་ཤེས་རབ་དང་འཁོར་དང་བཅས་ན་ཕུང་པོ་ལྔ་ཡོད་དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡོད་པའི་ཕྱིར། འོན་ཀྱང་དེ་དག་གི་ཐོབ་པ་ནི་དྲོ་བ་ལ་སོགས་པའི་སྦྱོར་ལམ་དུ་མ་གཏོགས་ཏེ་ལབ་ན་འོན་ཀྱང། དེ་ནས་སྦྱོར་ལམ་གྱི་ཐོབ་པ་དེ་སྦྱོར་ལམ་མ་རེད་ཟེར་བ། འོན་ཀྱང་དེ་དག་གི་ཐོབ་པ་ནི་དྲོ་བ་ལ་སོགས་པའི་སྦྱོར་ལམ་དུ་མ་གཏོགས་ཏེ་དེ་དག་གི་ཐོབ་པ་འཕགས་ལམ་ལ་མངོན་གྱུར་དུ་འབྱུང་བས་དྲོ་སོགས་ཀྱང་མངོན་གྱུར་དུ་འབྱུང་བར་ཐལ་བའི་ཕྱིར་རོ། ད། ཉན་ཐོས་མཐོང་ལམ་པའི་རྒྱུད་ལ་སྦྱོར་ལམ་གྱི་ཐོབ་པ་ཡོད་རེད། མཐོང་ལམ་པའི་རྒྱུད་ལ་སྦྱོར་ལམ་གྱི་ཐོབ་པ་ཡོད་པ་ཡིན་ཙང་ཡིན་ན་སྦྱོར་ལམ་ཡོད་ལབ་ཀྱི་མ་རེད་བ་ཟེར་བ་དང། སྦྱོར་ལམ་ཡོད་ལབ་ཀྱི་མ་རེད་སྦྱོར་ལམ་གྱི་ཐོབ་པ་ཡོད་རེད་འདི་ཡིན་ཙང་སྦྱོར་ལམ་གྱི་ཐོབ་པ་དེ་སྦྱོར་ལམ་མ་ཡིན་ཏེ། མཐོང་ལམ་པའི་རྒྱུད་ལ་སྦྱོར་ལམ་གྱི་ཐོབ་པ་ཡོད་ཀྱང་སྦྱོར་ལམ་དངོས་དེ་མེད་པའི་ཕྱིར། དེ་དག་གི་ཐོབ་པ་འཕགས་ལམ་ལ་མངོན་གྱུར་དུ་འབྱུང་བས་དྲོ་སོགས་ཀྱང་མངོན་གྱུར་དུ་འབྱུང་བར་ཐལ་བའི་ཕྱིར་རོ། དེ་ལྟར་ན་ངེས་འབྱེད་ཆ་མཐུན་རྣམ་པ་བཞིའོ། ལབ་ན། ད་སྦྱོར་ལམ་གྱི་རང་བཞིན་ཟེར་འདི་རེད་ད་སྦྱོར་ལམ་གྱི་རང་བཞིན་བཤད་དུས་ངེས་འབྱེད་ཆ་མཐུན་བཞི་དེ་ཤེས་ཀྱི་འདུག་ཨ།

བཟོད་པ་ཐོབ་ན་བདེ་འགྲོ་ནས་བདེ་འགྲོ་མ་གཏོགས་ངན་སོང་དུ་སྐྱེ་བ་ལེན་པ་ཅི་ཡང་ཡོད་མ་རེད་ད་བཟོད་ཐོབ་ངན་སོང་ཡོང་མི་འགྲོ་ཟེར་ཨང། ད་མ་རེད་མ་རེད་ཀྱེ་ད་གི་ད་ཆོས་མཆོག་དེ་སྨྱུག་མ་དང་འདྲ་བ་རེད་ངས་ད་ལྟ་ཆོས་མཆོག་དེ་ལབ་སོང་དེ་མཐོང་ལམ་རེད་ད། རེད་བ་ཆོས་མཆོག་དེ་སྨྱུག་མ་དང་འདྲ་བའི་རྒྱུ་མཚན་གང་ཟེར་ན་སྨྱུག་མ་འདི་སྨྱུག་མ་འདི་གི་ཁོ་རང་གི་པགས་པ་དེ་ཚོ་ཕར་བཤུས་ནས་སྨྱུག་མ་འདི་པགས་པ་དེ་ཚོ་ཕར་བཤུས་ནས་འདི་ནང་ལ་ཤིང་གི་སྡོང་པོ་དེ་སྐྱེས་ཡོང་གི་རེད་ད།

གཉིས་ཀ་ཆོས་ཀྱིས་རྣམ་པར་གཏོད་གཞན་དག་གིས་ཀྱང་འཕེལ་བར་བྱེད། ལབ་ན་དྲོད་དང་རྩེ་མོ་གཉིས་ཀ་གཙོ་བོ་ཆོས་དྲན་པ་ཉེར་བཞག་བསྒོམ་པ་ལ་བརྟེན་ནས་རྣམ་པ་འཕེལ་འགྲོ་གི་ཡོད་རེད་དེ། གཞི་དང་དྲན་པ་ཉེར་བཞག་གཞན་པ་གིས་ཀྱང་འཕེལ་བར་བྱེད་ཀྱི་རེད། དེ་ལས་བཟོད་པ། ལབ་དུས་སྒང་ལ། དེ་ལས་བཟོད་པ་གཉིས། ལབ་ན་རྩེ་མོ་ཆུང་འབྲིང་ཆེ་གསུམ་བསྒོམ་པ་ལ་བརྟེན་ནས་བཟོད་པ་ཆུང་འབྲིང་གཉིས་འབྱུང་བ་རེད། བཟོད་པ་ཆུང་འབྲིང་གཉིས་པོ་དེ་ཡང་དྲོད་དང་རྩེ་མོ་ནང་བཞིན་བདེན་བཞི་རྣམ་པ་ཅན་དང། མ་རེད། དམིགས་པ་བདེན་པ་བཞི་དང་རྣམ་པ་བདེན་བཞི་མི་རྟག་བཅུ་དྲུག་གི་རྣམ་པ་ཅན་ཡིན་པ་གཅིག་པ་རེད། བཟོད། དེ་ལས་བཟོད་པ་གཉིས་དེ་བཞིན། ཐམས་ཅད་ཆོས་ཀྱིས་འཕེལ་བར་བྱེད། ལབ་དུས་སྒང་ལ་ད། རྩེ་མོ་ཆུང་ངུ་དང་འབྲིང་གཉིས་ཀ་ཆོས་དྲན་པ་ཉེར་བཞག་གིས་འཕེལ་བར་བྱེད་ཀྱི་རེད། ཆེན་པོ་འདོད་གཏོགས་སྡུག་བསྔལ་ཡུལ་ལབ་ན་བཟོད་པ་ཆེན་པོ་དེ་འདོད་པའི་སས་བསྡུས་ཀྱི་སྡུག་བསྔལ་བདེན་པ་རྟོགས་པའི་བློ་གཅིག་རེད། དེ་ནི་སྐད་ཅིག་གཅིག་དེ་བཞིན་ཆོས་མཆོག་ལ་འདུག་ག་ན་ཁོ་སྐྱེ་འཇིག་མ་གཅིག་རེད་ད་ག་ན་རྗེ་ཆོས་མཆོག་དེ་ཡང་དུས་དེ་སྐྱེ་འཇིག་མ་གཅིག་རེད། ཐམས་ཅད་ཕུང་པོ་ལྔ་ལབ་དུས་སྒང་ལ། ངེས་འབྱེད་ཆ་མཐུན། ལ། སྦྱོར་ལམ་བཞི་ཀ་གཙོ་བོ་ཤེས་རབ་རེད་དེ་འཁོར་དང་བྱེད་ན་ཕུང་པོ་ལྔ་ཡོད་རེད། ཡིན་ན་ཡང་སྦྱོར་ལམ་གྱི་ཐོབ་པ་དེ་སྦྱོར་ལམ་མ་རེད་ཐོབ་པ་མ་གཏོགས། ལ། ཐོབ་པ་དེ་སྦྱོར་ལམ་གཏོགས་ཀྱི་མ་རེད་མ་ཡིན་ཏེ། མཐོང་ལམ་པའི་རྒྱུད་ལ་ཡ། མཐོང་ལམ་པའི་རྒྱུད་ལ་ཡ། ཐོབ་པ། ཡོད་ན་ཡང་ད་སྦྱོར་ལམ་དྲོད་སོགས་བཞི་ཡོད་མ་རེད་བ། ཟེར་བ། རེད་བ།